ཡིན། ཨོ་ཁོ་མ་ཉན་པ་དེ་རུང་ཧ་གོ་ལ་བྷི་ཨོ་དང་ཨོ་ཐིག་ཐི་བྱས་སོ་ན། ཨོ་གཞན་ལ་འཚོག་པའི་རྩ་ལྟུང་གསུམ་པ་དེ་གྲུབ། རྩ་ལྟུང་གསུམ་པ་དེ་མིང་དེ་འདྲ་ཞིག་གྲུབ། ད་ཤད་སྦྱང་བྱེད་ལུགས་སྐོར་ལ་ནང་གསེས་ནས་འབྲི་སོང་ནོ་ག་ཤད་སྦྱང་བྱེད་པ་པོ་བྱེད་པའི་ཡུལ་ཀུན་སློང་ཤད་སྦྱང་ཨེ། མི་ལེན་པའི་ངོ་བོ་ཟེར་བྱེད་པ་པོ་ནི་འགྲེལ་པ་གསར་མ་དང། ད་ནི་ལ་འགྲེལ་པ་དང་གཞན་གྱི་འཁོར་འབྲེལ་སྒོ་སྐྱོན་པ་དང་སྐད་ཆ་མང་གི་གཞོགས་འགོ་དགའ། འགྲེལ་པ་གསར་མ་དང་འཛིན་གྲབས་ཛི་ན་པུ་ཏྲས་གནོད་པ་བྱེད་པས་གནོད་པ་བྱས་པས་གནོད་པའི་ཉེས་པ་གནོད་པ་བྱེད་པས་གནོད་པའི་ཉེས་པ། ཤད་ཀྱིས་སྦྱངས་ཀྱང་ཞེས་འབྱུང་བ་ལྟར་སྔར་བྱང་སེམས་ལ་གནོད་པ་བྱས་པ་ད་ལྟ་བསམ་པ་ཐག་པ་ནས་ཤད་སྦྱང་བྱེད་པའོ་དེ་རང་དང་སྔར་བྱང་སེམས་ལ་གནོད་པ་བྱས་གནོད་པ་བྱས་པ་གོ་ད་ངས་འགྲིག་མི་འདུག་ཟེར་ནས་ཤད་སྦྱང་བྱེད་འདོད་པའོ། ཚུལ་ནི་དུས་དང་མཐུན་པར་མཐུན་པ་དང་ཆོས་དང་མཐུན་པའི་བཟོད་གསོལ་གྱི་བརྡ་སྤྲོད་པ་སོགས་ཤད་སྦྱང་བྱེད་པའི་ཚུལ་གྱི་ཐུགས་རྗེ། ཀུན་སློང་ནི་སྔར་གྱི་གནོད་པ་ལ་ཁྲོས་པའི་བསམ་པ། བདོ་བ་ཞེ་ལ་བཟུང་བའི་འཁོན་འཛིན་པའོ། ཀུན་སློང་གོ་བྱས། ཤད་སྦྱང་མི་ལེན་པའི་ངོ་བོ་ནི་ངོ་བོ་ནི་ངག་མི་ཉན་ཞིང་བཟོད་པ་ཁས་མི་ལེན་ལ། བསམ་པས་ཁྲོ་བ་མི་གཏོང་བའོ། བསམ་པ་བྱས་ནས་ཁྲོ་བ་མི་གཏོང་བའོ། ཤད་སྦྱང་ངོ་བོ། ཤད་སྦྱང་མི་ལེན་པའི་ངོ་བོ། འོ་དེ་དེ་བྱས་སོ། འོ་དེ་ལ་རྩ་ལྟུང་གསུམ་པ་བྱས་སོ། ཨ་ལི་མྱང་ཡེར་དང་པོ་གོ་ལ། གང་ཟག། ཕམ་པའི་གནས་གནས་ཟིན་གྱི་ཞིག་ནོ། ཕམ་པ་ངོ་མ་གོ་ཉན་ཐོས་ལ་ཕམ་པའི་ཕམ་པ་ངོ་མ་ཁོ་རང་ལས་ནོ། འོ་ཐུགས་གཅིག་བྱས། ད་བཞི་པ་གོ་བྱང་སེམས་ཀྱི་སྡེ་སྣོད་ལ་སྐུར་བ་འདེབས་པ་དང་བདག་ཉིད་དམ་གཞན་དག་གི་གཡམ་ལས་དམ་པའི་ཆོས་ལྟར་བཅོས་པ་ལ་མོས་ནས་དེ་ལ་དགའ་བ་དང་སྟོན་པ་སྟོན་པ་དང་སྟོན་པ་དང་འཇོག་པ་ནི་བྱང་སེམས་ཀྱི་ཕམ་པའི་གནས་ཆོས་བཞི་པའོ། ཕམ་པའི་གནས་བཞི་པའོ་ནི་ཕམ་པ་ཁོ་རང་ལ་བཞག་གོང་གི་སྲིད་པ་ཟུར་གཅིག་ནན་ཏོར་བྱས་སོ་ན། ད་ཡང་ནི་ལ་ཡ་གཉིས་ས། ཐེག་ཆེན་སྤོང་བ་ལ་བཞི་དང། ཐེག་ཆེན་སྤོང་བ་ལ་གཞི་དང་སྤོང་ཚུལ་གཉིས་དེ་ལ་སྐུར་བ་འདེབས་པའི་གཞི་ནི་བྱང་སེམས་ཀྱི་སྡེ་སྣོད་བྱང་སེམས་སྡེ་སྣོད་སྤྱི་ལ་སྐུར་བ་འདེབས་པ། བྱང་སེམས་ཀྱི་སྡེ་སྣོད་ཟབ་པ་དང་རྒྱ་ཆེ་བ་གཉིས་ཀ་སྟོན་པའི་ཚོགས་སྤྱི་ལ་སྐུར་བ་འདེབས་པ། སྤོང་ཚུལ་ནི་འོག་ནས་འབྱུང་བ་ལྟར་སྐུར་བ་འདེབས་པ།

དེ་དག་གི་དོན་ནི་མདོར་བསྡུས་པ་སྡོམ་པ་ཉི་ཤུ་ལས་བྱུང་བ་ནི་སྡོམ་པ་ཉི་ཤུ་ཁོ་རང་དང་གསལ་པོ་ཡོང་གི་ཡོད་སྡོམ་པ་ཉི་ཤུ་ལས་བྱུང་བ་ནི་ཉོན་མོངས་དྲག་ལས་བྱུང་བ་ཡི་སྡོམ་པ་ཞིག་པར་གང་བྱུང་བ་དེ་ནི་ཉེས་པ་བཞི་པོ་ནི་ཕམ་པ་འདྲ་བར་དགོངས་པ་ཡིན། ཕམ་པ་འདྲ་བར་དགོངས་པ་ཡིན། ད་ཚིག་གུ་ནི་པའི་ཚིག་ནི་འུ་རའི་བྱང་སེམས་ངོ་མ་གུ་རྒྱུ་ཡིག་ཚིག་ཐ་ནི་ག་གི་སྡོམ་པ་ཉི་ཤུ་པའི་ཚིག་གུ་ཡིན། སྡོམ་པ་ནི་ཕམ་པ་འདྲ་བར་དགོངས་པ་ཡིན། རྙེད་དང་བཀུར་སྟི་ཆགས་པ་ཡིས་བདག་བསྟོད་གཞན་དུ་ད་ཚིག་རྩ་བའི་ཚིག་གུ་ནི་པའི་གུ་ཡིག་གུ་ནི་པའི་རྙེད་དང་བཀུར་སྟི་ཆགས་པ་ཡིས་བདག་བསྟོད་གཞན་ལ་སྨོད་པ་དང་སྡུག་བསྔལ་མགོན་མེད་གྱུར་པ་ལ་སེར་སྣས་ཆོས་ནོར་མི་སྟེར་དང་བེད་མི་སྟེར་དང་སེར་སྣས་མི་སྟེར། མི་སྟེར། བྱེད་རང། གཞན་གྱིས་བཤགས་ཀྱང་འོང་བས་གཞན་གྱིས་བཤགས་ཀྱང་མི་ཉན་པ་ཁྲོས་ནས་གཞན་ལ་འཚོག་པ་དང་གསུམ་པ་གུ་བས་ཐེག་པ་ཆེན་པོ་སྤོང་བྱེད་དམ་ཆོས་འདྲར་སྣང་སྟོན་པའོ། ས་དེ་དུ་ཆིངས་སུ་སྣང། དམ་ཆོས་འདྲར་སྣང་སྟོན་པའོ། ཞེས་པའོ། ཉོན་མོངས་དྲག་པོ་ནི་ཀུན་དཀྲིས་ཆེན་པོའོ། ས། ཨ་དེ་ནས་ཉོན་མོངས་དྲག་པོ་ནི་ལ་ཚིག་ནི་དོན་ཨ་ཡི་ཨ་དེ་ནས་ཚིག་སྙན་མལ། ཉོན་མོངས་དྲག་པོ་ནི་ཀུན་དཀྲིས་ཆེན་པོ། དེའི་ཞེས་པ་ནི་བྱང་སེམས་ཀྱི་སྡོམ་ལྡན་དེ་ཡིའོ། ཨ་ལས་ཡང་ཡིན་ན་སྡོམ་པ་ཉི་ཤུ་ལས་སྡོམ་པ་ཉི་ཤུ་པ་ལས་བྱུང་བ་ནི་ཉོན་མོངས་དྲག་ལས་བྱུང་བ་ཡི་སྡོམ་པ་ཞིག་པར་གང་བྱུང་བ་དེ་ཡི་ཉེས་པ་བཞི་པོ་ནི

ཆོས་ནོར་མི་སྟེར་གཉིས། གཞན་གྱིས་བཤགས་ཀྱང་མི་ཉན་ཁྲོས་ནས་གཞན་ལ་འཚོག་པ་གསུམ། ཐེག་པ་ཆེན་པོ་སྤོང་བྱེད་དམ་ཆོས་འདྲར་སྣང་སྟོན་པའོ་ནི་འདུ་བྱེད་མི་དགེ་ནི་བས་མཐའ་དང་འདི་ནི་ཉེས་པ་མི་དགེ་ནི། མཐའ་འདི་ནི་ཉིད་འགྲེལ་བཤད་བསྐྱོན་པ་ཡིན་པས་ཉོན་མོངས་སྡོམ་པ་ཉི་ཤུ་པ་ལས་ཉོན་མོངས་དྲག་ལས་བྱུང་བ་ཡིན་ཉོན་མོངས་པ་དྲག་པོ་ནི་ཀུན་དཀྲིས་ཆེན་པོ་ཡིན། ཉོན་མོངས་དྲག་ལས་བྱུང་བའི་སྡོམ་པ་ཞིག་པར་གྱུར་པ་ལ་དེའི་ཉེས་པ་བཞི་པོ་ནི། དེའི་ཞེས་པ་ནི་དེ་ཡི་ཉེས་པ་བཞི་པོ་ནི་མ་འདྲེས་དེའི་ཞེས་པ་ནི་བྱང་སེམས་སྡོམ་ལྡན་དེ་ཡིའོ། ཕ་རོལ་རྒྱ་ནི་དེ་དག་གིས་སྡོམ་པ་ལས་ཉམས་ཤིང་ཕ་རོལ་རྒྱ་དེ་དག་གིས་སྡོམ་པ་ལས་ཉམས་ཤིང་འཇིག་པར་བྱེད་པ་ན། ཕས་ཕམ་པའོ། ཕས་ཕམ་པ། ཕས་ཕམ། གང་ཟག། ཉེས་པ་བཞི་པོ་ནི། ཕམ་པ་འདྲ་བར་དགོངས་པ་ཡིན། ཕས་ཕམ་ཕས་ཕམ་པའོ། འདྲ་བ་ཟེར་མི་འདུག་ཕས་ཕམ་ཟེར་ར་འདུག་ག། སྡོམ་པ་ཉམས་པའི་རྒྱུ་མཚན་དུ་གསུངས་པས་སྡོམ་པ་ཉམས་པའི་ཕམ་པ་དང་འདྲ་བ་ཡིན་གྱི། ཐམས་ཅད་དུ་ནི་མི་འདྲ་སྟེ། དགེ་སློང་ཕམ་པ་བྱུང་ནས་ཕྱིར་བླང་དུ་མེད་ཀྱི། འདི་ལ་ཡོད་པའི་ཕྱིར་ཞེས་བྱང་ཆུབ་བཟང་པོ་འཆད་དོ། ཨ་ལས་ད་ནི་ཕམ་འདྲ་ཕམ་འདྲ་ཟེར་བ་དེ་འདི་གསུངས་པ་ཡིན་པས་ད་ནི་ནི་ནི་ཡ་གི་ཉག་གི་ས་ཞེས་ད་གང་བོ་ནི་བྱ་བ་ཡིན་གྱི། སྡོམ་པ་ཉམས་པའི་རྒྱུ་ཙམ་མཚུངས་པས་ཕམ་པ་དང་སྡོམ་པ་ཉམས་པའི། རྒྱུ་ཙམ་དུ་མཚུངས་པས་ཕམ་པ་དང་འདྲ་བ་ཡིན་གྱི། ཐམས་ཅད་དུ་ནི་མི་འདྲ་སྟེ། དགེ་སློང་ལ་ཕམ་པ་ཕྱིར་བླང་དུ་མེད་ཀྱི། ཕྱིར་བླང་དུ་མེད་འདི་ལ་ཡོད་པས་སོ་ཞེས། བྱང་ཆུབ་བཟང་པོ་འཆད་དོ། ཟླ་བ་ཅི། དེ་རང་གཟིགས་སྙམ། ཕམ་འདྲ་ཕམ་འདྲ་ཟེར་ཡས་དེ། རབ་བྱུང་གི་དགེ་སློང་དེ་འདྲ་ཡིན་ན་དེ་ལ་ཕམ་པ་ངོ་མ་བྱུང་བ་བས་སོ། ད་བྱང་ཆུབ་སེམས་དཔའ་ཚོ་ལ་ཡིན་ན་ནི་ཕམ་པ་དང་འདྲ་བ་སེམས་ཀྱི་ནི་ཡང་དེ་དགེ་སློང་ཚོ་ལ་ཕམ་པ་བྱུང་ནས་ཕྱིར་བླང་དུ་མེད་སེམས་ད་ནི་ཁྱིམ་པ་བྱང་ཆུབ་སེམས་དཔའ་དེ་ལ་དེ་འདྲ་ཕམ་པ་དང་འདྲ་བ་ཞེས་པ་ཡི་དེ་ཕྱིར་བླང་རྒྱུ་ཡོད་མཁན་གྱི་ཕམ་པ་དང་འདྲ་བ་ཙམ་མམ

ཉན་ཐོས་བརྐམ་ཆགས་ཀྱིས་གཞན་གྱི་ནོར་བརྐུས་ན་ཕམ་པར་འགྱུར་བ་འདི་ཆོས་དང་ཟང་ཟིང་ཡོད་བཞིན་དུ་མི་སྟེར་ན་ཕམ་པ་དང། ཉན་ཐོས་ནི་མི་བསད་པས་ཕམ་པར་འགྱུར་ལ་འདི་ནི་སེམས་ཅན་ལ་མནར་སེམས་བསྐྱེད་ནས་ལག་པ་ལ་སོགས་པས་གནོད་པ་བསྐྱེད་པ་དང། གནོད་བྱེད་ཀྱིས་ཤད་སྦྱང་བྱས་པ་མི་ཉན་ན་ཕམ་པ་དང། ཉན་ཐོས་མེད་བཞིན་དུ་ཐོབ་པའི་ཆོས་བསྒྲགས་པས་ཕམ་པར་འགྱུར་ལ། འདིར་ནི་ཡོད་པ་མི་སྟོན་ཞིང་དམ་པའི་ཆོས་ལ་སྐུར་བ་དང་ཆོས་མ་ཡིན་པ་སྟོན་པའི་ཕམ་པའོ་ཞེས་རྒྱ་མཚོའི་སྤྲིན་གྱིས་བཤད་པ་དང། འགྲེལ་པ་གཞན་རྣམས་ལ་ཡང་སོ་ཐར་གྱི་ཕམ་པ་དང་གྲངས་དང་ཀུན་སློང་འདྲ་བ་ལ་ཕམ་པ་དང་འདྲ་བའི་དོན་དུ་འདོད་པ་ཡང་སྣང་ངོ། ཕམ་པ་དང་འདྲ་བ་འདྲ་བ་ཟེར་མཁན་དེ་ད་ཚིག་འགྲེལ་ཚིག་ཚུལ་འདི་འདྲ་ཁ་ཤས་ཡོད་ཡིན། འདིར་ཕམ་པར་འགྱུར་ཚུལ་ལ་བོད་ཁ་ཅིག་གིས་གཞུང་ནས་ཕམ་པའི་གནས་ལྟ་བུའི་ཆོས་བཞི་གསུངས་པ་དང་དེ་ནི་ཕམ་པའི་གནས་ལྟ་བུའི་ཆོས་བཞི་གསུངས་པ་དང། དེ་ཡི་ཉེས་པ་བཞི་པོ་ནི་ཞེས་གསུངས་པས་བཞི་ཁོ་ན་ཡིན་གྱི། བརྒྱད་དུ་བྱེད་པ་མི་བདེ་ཞེས་ཟེར་ཏེ་འདིའི་ལུགས་ལྟར་ན་ཕམ་པ་རེ་རེ་ལ་བསྟོད་སྨད་ལ་སོགས་པའི་ཆོས་གཉིས་གཉིས་ཚོགས་པ་དགོས་སོ། ཟེར་ད་དེ་ནི་དེའི་ཉེས་པ་བཞི་པོ་ཡིན་ཟེར་མཁན་ནི། གཞུང་ནས་ཕམ་པའི་གནས་ལྟ་བུའི་ཆོས་བཞི་གསུངས་པ་དང་དེའི་ཉེས་པ་བཞི་པོ་ཞེས་གསུངས་པས། རྩ་ལྟུང་འདྲེན་དུས་བཅོ་བརྒྱད་འདྲེན་དུས་དེ་ནས་བཅོ་བརྒྱད་ཀྱི་བཞི་ཁོ་ན་ལ་འདྲེན་དགོས་པས་མང་བ་བརྒྱད་འདྲེན་རྒྱུ་མ་འོངས་པས་སོ། རྩ་ལྟུང་ཁོ་རང་འདྲེན་དུས་ཁོ་རང།

འོངས་པའི་ཚེ་གང་ཉིད་ཡོད་པ་དེ་ཁོ་ཐི་ཟེར་ཡོད་པ་འདི་ལ། སེར་སྣས། ཆོས་དང་ནོར་མི་སྟེར་བ་གཉིས་བྱས། འོ་གཉིས་བྱས། འོ་ངོ་མ་ཕམ་པ་གཉིས་བྱུང་སོང། བཤགས་ཀྱང་མི་ཉན་པ་གཅིག་དང་ཨ་ནི་ཁྲོས་ནས་འཚོག་པ་བྱས་པ་གཉིས་བྱས། གཉིས་བྱས། ལགས་སོ། གཉིས་གཉིས།

ཞེས་གསུངས་པས་བཞི་ཁོ་ན་ཡིན་གྱི་བརྒྱད་དུ་བྱེད་པ་མི་བདེ་ཟེར་ཏེ་འདིའི་ལུགས་ལྟར་ན། ཕམ་པ་རེ་རེ་ལ་བསྟོད་སྨད་ལ་སོགས་པའི་ཆོས་གཉིས་གཉིས་ཚོགས་པ་དགོས་སོ། ཡང་བོད་ཁ་ཅིག་གིས་བསྟོད་སྨད་ལ་སོགས་པ་ཡ་གྱལ་རེ་རེ་ལ་ཡང་ཕམ་པར་འགྱུར་བས་བརྒྱད་དང། སོ་ཐར་གྱི་ཕམ་པ་བཞི་སྟེ་བཅུ་གཉིས་དུ་སྨྲ་སྟེ། དབྱུག་པ་དང་སྣུམ་བསྐུར་གྱི་རིགས་པ་བཞིན་དུ་རྙེད་བཀུར་ལ་ཆགས་ནས་བདག་བསྟོད་གཞན་སྨོད་བྱས་པས་ཕམ་པར་འགྱུར་ན། བདག་བསྟོད་གཞན་སྨོད་བྱས་པས་ཕམ་པར་འགྱུར་ན་འཁྲིག་པ། ལྟ་ཅི་སྨོས་ཞེས་པ་ལ་སོགས་པའི་སྒོ་ནས་སྒྲུབ་བྱེད་དུ་སྨྲའོ། འདི་རྒྱ་མཚོའི་སྤྲིན་དུ། འདི་རྒྱ་མཚོའི་སྤྲིན། འདོད་ཅེས་པ་ནི་བྱང་སའི་འགྲེལ་པར་ནི་ཟུར་ཙམ་ཡང་མེད་པའི་ས་མུ། སཱ་མུ་དྲ། མེ་གྷས་བྱས་ཟེར་བའི་ཚུལ་ཁྲིམས་ལེའུའི་འགྲེལ་པར

གང་ཟག་པ་ཆོས་མི་སྟེར་བ་དང་ནོར་མི་སྟེར་བ་དང་སེམས་ཅན་ལ་འཚོག་པ་དང་ཤད་སྦྱང་མི་ལེན་པ་དང་དམ་པའི་ཆོས་སྤོང་བ་དང་ཆོས་ལྟར་སྣང་སྟོན་པའི་ཕམ